ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་བོད་སྐད་སྡེ་ཚན་རེད། གལ་ཏེ་རྒྱ་ནག་གི་ས་ཁང་ཁྲོམ་ར་འདི་ནི་རྒྱ་ནག་རྒྱལ་ཁབ་དེའི་ཁྱོན་ཡོངས་ཀྱི་དཔལ་འབྱོར་གནས་སྟངས་ལ་ལྟ་སའི་སྒེའུ་ཁུང་ལྟ་བུ་ཞིག་ལ་ངོས་འཛིན་བྱེད་ཀྱི་ཡོད་ན་ཧང་ཏ་དང་པི་གོ་ཡན་ཟེར་བའི་ས་ཁང་གི་ཚོང་ལས་ཁང་འདི་གཉིས་ནི་དེང་སྐབས་རྒྱ་ནག་གི་ས་ཁང་གི་ཁྲོམ་རའི་གནས་སྟངས་ག་འདྲ་ཞིག་ཡོད་མིན་ཚད་འཛིན་ཞིག་ཆགས་འདུག་བྱས་ཙང་ད་རིང་ང་ཚོའི་བསྐྱར་ཞིབ་ལས་རིམ་འདིའི་ནང་རྒྱ་ནག་ས་ཁང་ཚོང་ལས་ཁང་འདི་གཉིས་སྐོར་ལ་ཡང་གླེང་སློང་ཁ་ཅིག་ཞུ་རྒྱུ་ཡིན། ད་ང་ཚོས་ད་རིང་ཁ་སང་རྒྱ་ནག་གི་དཔལ་འབྱོར་གནས་སྟངས་སྐོར་ལ་ཡང་ཤེས་རྟོགས་ཡོང་རྒྱུའི་ཆེད་དུ་ཁ་སེང་འདི་ནས་འགོ་བཙུགས་རྗེས་རྒྱ་ནག་ས་ཁང་ཁྲོམ་རའི་སྐོར་ལ་ཡང་གནས་ཚུལ་ཁ་ཤས་ཅིག་རིམ་པ་ངོ་སྤྲོད་ཞུ་རྒྱུ་བྱས་པ་རེད། ལས་རིམ་དང་པོ་འདི་ནང་ལ་ཡང་ས་ཁང་ཁྲོམ་ར་འདི་འགོ་བཙུགས་པའི་སྐབས་ཀྱི་སྒྲིག་གཞི་དང་དེ་ཚོར་སྐྱོན་ཆ་ག་རེ་ཡོད་མེད་སྐོར་ལ་ཡང་གནས་ཚུལ་ཁ་ཤས་ཅིག་ངོ་སྤྲོད་ཞུས་པ་ཡིན། ད་རིང་ངས་དེ་ཡང་རྒྱ་ནག་གི་ས་ཁང་གི་བཟོ་ཚོང་ཁང་གཉིས་སྐོར་ལ་ཡང་ངོ་སྤྲོད་ཞུས་རྗེས་འདི་གཉིས་བརྒྱུད་རྗེས། རྒྱ་ནག་ནང་ལོགས་ཁང་པ་ཉོ་མཁན་དང་དེ་ཚོའི་དཀའ་ངལ་ག་འདྲ་ཡོད་མེད་སྐོར་ལ་ཡང་གནས་ཚུལ་ཁ་ཤས་ཤིག་ངོ་སྤྲོད་ཞུ་ཡག་ཐབས་ཤེས་བྱེད་ཀྱི་ཡིན། ཨ་ལེ་སྔོན་ལ་ཡང་བརྗོད་གཞི་འདིའི་སྐོར་ལ་ཡང་བགྲོ་གླེང་མ་བྱས་གོང་ལ་ཡང་གསར་འགྱུར་བཟོ་འདྲ་ཞིག་ད་ས་ཁང་གི་གསར་འགྱུར་རེ་ཞིག་ངོ་སྤྲོད་ཞུ་ན་བསམ་བྱུང་དེ་ག་རེ་འདུག་ཟེར་ན། ད་འདས་པའི་ཕལ་ཆེར་ཉིན་མ་གསུམ་བཞི་ཞིག་ནང་ལོགས་ལ་ཡང་རྒྱ་ནག་གཞུང་གིས་ད་རིང་ཁ་སང་རྒྱ་ནག་གི་ས་ཁང་གི་ཁྲོམ་ར་འདི་ལ་ཡང་དཀའ་ངལ་འཕྲད་རྗེས་ཁང་པའི་རིན་གོང་མར་ཆག་འགྲོ་ཡ་དང་ཁང་པ་ཉོ་མཁན་ཉུང་རུ་ཕྱིན་རྗེས་རྒྱ་ནག་ཁྱོན་ཡོངས་ཀྱི་དཔལ་འབྱོར་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་ཙང་གནས་ཚུལ་དེ་ལ་ཡང་འགྱུར་ལྡོག་བཏང་ཡ་ཆེད་དུ་སྲིད་ཇུས་ཆེན་པོ་འདི་ཁ་ཤས་གསར་པ་ཁ་ཤས་ཅིག་ལག་བསྟར་བྱེད་ཡ་འགོ་བཙུགས་སོང། དེའི་སྔོན་ལ་ཡང་རྒྱ་ནག་གི་ས་ཁང་གི་དཀའ་ངལ་འདུག་བསམ་བྱས་བྱེད་ཐབས་མང་པོ་སྤེལ་ཡོད་རེད། དཔེར་ན་ཆ་བཞག་ན་ཉིས་སྟོང་བཅོ་བརྒྱད་ཡིན་ནམ་བཅུ་དགུ་ཡིན་ནམ་ཅིག་ལ་ཡང་ཞི་ཅིན་ཕིང་གིས་ཁང་པ་ཟེར་མཁན་དེ་མི་བསྡད་ས་རེད་མི་ཤེས་འདི་གོ་བདེ་འགྲིམ་འགྲུལ་བྱེད་ཡ་གི་ལག་ཆ་མ་རེད་ཟེར་ཅེས་སྐད་ཆ་བཤད་ཡོད་རེད་སྐད་ཆ་དེ་བཤད་པའི་རྗེས་ལ་ཡང། དངུལ་ཁང་གི་དངུལ་གཡར་ཡག་གི་སྒྲིག་གཞི་གསར་པ་མང་པོ་ཞིག་བཟོས་རྗེས་དཔེར་ན་ཆ་བཞག་ན་ཁང་པ་གཉིས་པ་ཉོ་མཁན་དང་གསུམ་པ་ཉོ་མཁན་དང་བཞི་པ་ཉོ་མཁན་དེ་ཚོར་ཡ་སྐྱེད་ཀ་མཐོ་རུ་བཏང་ཡག་དང་ད་ག་ནང་བཞིན་ཡིན་ན་གྲོང་ཁྱེར་ཆེ་ཁག་པེ་ཅིང་དང་ཧྲང་ཧའེ་དང་དེ་ཚོ་ཡིན་པ་ཡིན་ན་གྲོང་ཁྱེར་འདི་ནང་བསྡད་ཡག་གི་ཐེམ་ཐོ་མེད་པ་ཡིན་ན་ཁང་པ་ཉོ་མ་ཆོག་པ་སོགས་པའི་བྱེད་ཐབས་མང་པོ་ཞིག་སྤེལ་རྗེས་ཁང་པའི་ཚོང་དེ་ཏོག་ཙམ་མར་འཇགས་ཡག་གི་ཐབས་ཤེས་བྱས་ཡོད་རེད། ད་རིང་ཁ་སང་ཡིན་ན་དཀའ་ངལ་དེ་ཏག་ཏག་ལྡོག་ཕྱོགས་དེ་བྱས་རྗེས་ཁང་པ་ཉོ་མཁན་མེད་པ་བྱས་ཁང་པའི་རིན་གོང་མར་ཆག་འགྲོ་གི་ཡོད་ཙང་བྱས་ཙང་སྲིད་ཇུས་འདི་གའི་ཚང་མ་ལོ་ཧ་ལམ

ལས་དཀའ་ངལ་མང་པོ་ཞིག་འཕྲད་རུང་དེ་ཚོ་ཡིན་ན་ཁང་ཚོང་ལ་ཤུགས་རྐྱེན་ཐེབས་ཀྱི་ཡོད་རེད་དེ་ཚོ་ད་སེལ་ཡག་ནི་དེ་བས་ཕལ་ཆེར་ཕན་ཐོགས་མ་རེད་ད་ལྟའི་བྱེད་ཐབས་འདི་ཚོས་གནས་སྐབས་གཅིག་ཉི་མ་ཁ་ཤས་དང་ཟླ་བ་གཅིག་གཉིས་གཅིག་བྱས་ན་ལོ་གཅིག་གཉིས་ནང་ལོགས་ལ་ཡ་ཁོའི་དཀའ་ངལ་དེ་ཕྲན་བུ་གཅིག་གི་སྡུག་ཕྱི་ནས་ལྟ་དུས་ཙམ་པ་མངོན་གསལ་ཆུང་རུ་བཏང་ཡག་གི་རེད་ཡ་ཕན་ཐོགས་ཡོད་མི་ཤེས་རྩ་བའི་ཐོག་ནས་སེལ་ཐུབ་ཀྱི་མ་རེད་ཅེས་བཤད་འདུག། ད་ད་རིང་ངས་དེ་ངོ་སྤྲོད་ཞུ་ཡག་གི། བཟོ་ཚོང་ལས་ཁང་དེ་གཉིས་ནི་རྒྱ་ནག་གི་གནད་དོན་སྐོར་ལ་ཡང་དོ་སྣང་གནང་མཁན་ཡིན་ན་ཚང་མས་གོ་གནང་ཡོད་རེད། དོ་ཨིན་ཇིའི་ཐོག་ལ་ཡིན་ན Evergrande ནས་གཏོང་ཨ། ད་རྒྱ་སྐད་ནང་ལོགས་ཡིན་ན་ཧང་ཏ་ཞེས་ཟེར་གི་རེད། ད་ག་ནང་བཞིན་ཡང་བཟོ་ཚོང་ལས་ཁང་གཞན་པ་དེ Country Garden ཞེས་པི་གུ་ཡན་ཞེས་རྒྱ་སྐད་ནང་ཟེར་གི་རེད། བྱས་ཙང་ངས་ད་རིང་དེ་ངོ་སྤྲོད་བྱས་པའི་སྐབས་ལ་ཡང་མཚམས་མཚམས་ཕལ་ཆེར་ཨིན་ཇི་ནང་ཐོན་ཁུལ་མཚམས་མཚམས་ཡིན་ན་རྒྱ་སྐད་ནང་ལོགས་ལ་ཡང་བཟོ་ཚོང་ལས་ཁང་དེ་ཚོའི་མིང་ཐོན་ཐོག་སྐབས་ལ་ད་ག་འདྲ། ལབ་ས་དེ་ནི་བཟོ་ཚོང་ལས་ཁང་དེ་གཉིས་སྐོར་ཡིན། ད་བཟོ་ཚོང་ལས་ཁང་འདི་གཉིས་སྐོར་དེ་དམིགས་བསལ་ཡིན་ན་གལ་ཆེན་པོ་ཆགས་ཡག་དེ་ག་རེ་འདུག་ཟེར་ན་དང་པོ་དེ་བཟོ་ཚོང་ལས་ཁང་འདི་གཉིས་ནི་རྒྱ་ནག་ནང་ལོགས་ལ་ཁང་ཚོང་རྒྱག་མཁན་བཟོ་ཚོང་ལས་ཁང་ཆེ་ཤོས་དེ་གཉིས་ཡིན་པ་མ་ཟད་གཅིག་བྱས་ན་འཛམ་བུ་གླིང་ཁོ་རའི་ནང་ལོགས་ལ་ཁང་པ་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་ཆེ་ཤོས་དེ་གཉིས་ཡིན་གྱི་རེད་བསམ་ས་རེད་འདུག་དེ་འདྲ་སོང་ཙང་ཁོ་བཟོ་ཚོང་ལས་ཁང་འདི་གཉིས་ཀྱིས་ཡིན་ན་རྒྱ་ནག་གི་ཁྱོན་ཡོངས་ཀྱི་ཁང་ཚོང་གི་ཁྲོམ་ར་ལ་ཡང་ཤུགས་རྐྱེན་ཆེན་པོ་ཞེ་པོ་ཅིག་ཡོད་རེད་ཉེ་དུས་དཔེར་ན་ཆ་བཞག་པ་ཡིན་ན། ཏེ Wall Street Journal ཟེར་མཁན་དེ་ད་ཨ་མི་རི་ཀའི་ནང་ལ་ཡོད་པའི་འཛམ་བུ་གླིང་གི་ཚོང་དོན་དང་དེ་འདྲའི་གསར་ཤོག་གལ་ཆེ་ཤོས་ཅིག་རེད་པ། འདིའི་ནང་ལོགས་ལ་ཡང་ཁང་ཚོང་རྒྱག་ཡག་སྐོར་གྱི་རྩོམ་རིང་པོ་ཞིག་འདུག་འདིའི་ནང་ལ་ཡང་བཟོ་ཚོང་ལས་ཁང་འདི་གཉིས་ཡིན་དེ་རིང་ཁ་སང་རྡོ་སོལ་གཏེར་ཁའི་བྲག་ཕུག་ནང་ལ་ཡོད་པའི་བྱིའུ་སེར་ཆུང་རེད་ཟེར་བྱས་བྲིས་བཞག་ད་འདི་ག་རེ་ཟེར་བ་རེད་ཟེར་ན་ཨིན་ཇི་ནང་བཤད་སྲོལ་ཅིག་ཡོད་རེད Canary in the Coal Mine། སྔ་མོ། རྡོ་སོལ་གཏེར་ཁ་འདོན་ས་དེ་ཚོའི་བྲག་ཕུག་ནང་ལོགས་ལ་ཡར་ད་དུག་རླངས་ཞེ་པོ་ཅིག་ཡོད་ས་རེད་པ། གཏེར་ཁ་འདོན་གར་འགྲོ་མཁན་མི་དེ་ཚོ་ཡར་འགྲོ་དུས་དུག་རླངས་དེ་ཚོ་ད་དྲི་མ་དང་དེ་འདྲ་གང་ཡང་མེད་དུས། ཁོ་དུག་རླངས་ཧོབ་དེ་ཁ་ལ་ཡར་ཆེ་རུ་ཞེ་པོ་ཕྱིན་པ་ཡིན་ན། དབུགས་འགགས་བྱས་མི་ཤི་བའི་གནས་ཚུལ་ཞིག་རང་ཡོང་གི་ཡོད་ས་རེད་བྱས་ཙང་ཁོ་ཚོ་ཐབས་ཤེས་ག་རེ་རག་ཟེར་ན། བྱིའུ་འོ་འདི་སེར་ཆུང་ཟེར་མཁན་དེ་བྱིའུ་མགོ་སེར་པོ་ཆུང་ཆུང་ཅིག་ཡོད་རེད། འདི་འདྲ་རེ་རེ་ཁྱེར་འགྲོ་གི་ཡོད་ས་རྡོ་སོལ་གཏེར་ཁ་འདོན་མཁན་དེ་གས་དེ། འདི་བྱིའུ་འདི་ཁྲིད་དེ་བཞག་བཞག་པ་ཡིན་ན། བྱིའུ་དེ་ཁོ་དུག་རླངས་ལ་ཡང་ཞེ་པོ་ཅིག་ཚོར་བ་དེ་གཉན་པོ་ཡོད་ས་རེད། དེ་འདྲའི་སོང་ཙང། དུག་རླངས་མང་པོ་སླེབས་པ་ད་དང་པོ་དེ་བྱིའུ་དེ་ཤི་འགྲོ་གི་རེད་བྱིའུ་དེ་ཤི་སོང་ན་ད་མགྱོགས་མགྱོགས་ཡིན་ན། བྲག་ཕུག་ནས་མར་ཐོན་བྱས་བྲོས་འགྲོ་ཡག་དུས་ཚོད་སླེབས་པ་རེད་ཟེར་བྱས། དེ་འདྲ་སོང་ཙང་དེ་རིང་ཁ་སང་ཡིན་ན་དཔལ་འབྱོར་རིག་པ་དེ་ཚོ་རྒྱུན་དུ་ཁོ་རའི་ནང་བཤད་སྲོལ་ཆགས་བསྡད་པ་རེད། ཁྲོམ་རའི་སྒང་གི་གནས་སྟངས་ག་འདྲ་འདྲ་ཞིག་འགྲོ་གི་ཡོད་མེད་མིག་བལྟ་ས་ཅིག་ཡོད་རེད་པ་འདི་ལ་ཡིན་ན། ཁོ་ཚོས། རྡོ་སོལ་གཏེར་ཁའི་བྲག་ཕུག་ནང་ལ་ཡོད་པའི་ནི་བྱིའུ་སེར་ཆུང་བྱས་བྱས་ཁོ་ཚོས་བཤད་སྲོལ་འདི་འདྲ་ཆགས་ཡོད་པ་བྱས་ཙང། Wall Street Journal དེས་ཟེར་ཡག་བྱས་པ་ཡིན་ན་ཨ་ནི་ད་བཟོ་ཚོང་ལས་ཁང་འདི་གཉིས་ཡིན་ན་དེ་རིང་ཁ་སང་རྒྱ་ནག་གི་ཁང་ཚོང་གི་ཁྲོམ་རའི་གནས་སྟངས་དེ་ཡིན་ལྟ་སའི་ཡིན་ན་བྱིའུ་སེར་ཆུང་ཆགས་ཡོད་རེད་བྱས་བྱས་འདི་འདྲ་བཀོད་བཞག། འདི་གཉིས་ནང་ལོགས་ནས་ཧེང་ཏ་ལ་ཆ་བཞག་པ་ཡིན་ན། རྒྱ་ནག་གི་ཁང་ཚོང་རྒྱག་མཁན་ཆེ་ཤོས་དེ་རེད། ཉིས་སྟོང་ཉི་ཤུ་ཐམ་པའི་ལོ་སྟོད་བར་ཡིན་ན་རྒྱ་ནག་ནང་ལོགས་བཙོང་ཡག་ཁང་པའི་བརྒྱ་ཆ་བཞི་བཅུ་ཙམ་ཞིག། ད་ག་ད་ཁོ་ཚོ་དང་འབྲེལ་བ་ཡོད་པ་ཆགས་ཀྱི་ཡོད་ས་རེད། ད་ག་ནང་བཞིན་བཟོ་ཚོང་ལས་ཁང་དེའི་ཁྲོམ་རའི་རིན་ཐང་བྱས་པའི་ཨ་མི་རི་ཀའི་སྒོར་མོར་ད་ཨ་མི་རི་ཀའི Dollar དུང་འགྱུར་ལྔ་བརྒྱ་ཙམ་ཞིག་བྱེད་ཀྱི་ཡོད་རེད་ཅེས་ཟེར་གྱི་ཡོད་པ་འདྲ། ད་ཡིན་ན་ལས་རྒྱ་ནག་གི་ཁང་ཚོང་རྒྱག་མཁན་བཟོ་ཚོང་ལས་ཁང་དེ་ཚོའི་སྐྱོན་ཆ་ཆེ་ཤོས་དེ་ག་རེ་རེད་ཟེར་ན་དུས་ཚོད་ཐུང་ཐུང་ནང་འབར་མགྱོགས་སོང་ཙང་བུ་ལོན་ཆེན་པོ་ཞེ་པོ་ཅིག། བཟོས་བཞག་ཡོད་ས་རེད། བུ་ལོན་ཆེ་དྲགས་བྱས་བྱས་ད་དེ་ཚོ་སྤྲད་དེ། བྲག་རོམ་ཆེན་པོ་འདས་ཀྱི་ཟུར་ལ། རྡོབ་ཚོགས་ཆུང་ཆུང་གཅིག་སྒང་རྐང་སྟེགས་རྐང་པ་བཙུགས་བྱས་བསྡད་འགྱོ་འདི་རེད་ཤག་ད་རྐང་སྟེགས་འདིའི་འོག་ནས་རྡོ་ར་ཅུང་ཅུང་མར་ཟགས་ན་ལམ་སང་ད་ག་མར། འགྲོ་ཡག་མ་ཤེས་གང་ཡང་ཐབས་ཤེས་གཞན་མེད་འགྱོ་འདི་ཡིན་ས་རེད། འདི་འདྲ་ཡིན་དུས་ཙམ་པ། དཔལ་འབྱོར་ཡར་རྒྱས་ཕྱིན་ཁང་ཚོང་ཞེ་པོ་ཅིག་ཡར་དར་བའི་སྐབས་དེ་ཁོ་ཚོར་དཀའ་ངལ་ཡོད་མ་རེད་བུ་ལོན་གསར་པ་དེ་གཡར་བུ་ལོན་རྙིང་པ་དེ་ཚོ་ཕར་འཇལ་འདི་འདྲ་བྱས་བྱས་སྐོར་ར་རྒྱབ་བྱས་བསྡད་ཐུབ་ཀྱི་རེད་ད་ཡིན་ནའི་ལས། ཉིས་སྟོང་ཉི་ཤུ་ཐམ་པའི་ལོ་ལ་ཡང་རྒྱ་ནག་ནང་ལོག་ནད་ཡམས་བྱུང་ཁང་པ་ཉོ་མཁན་ཉུང་རུ་ཕྱིན། ཨ་ཉིས་སྟོང་ཉི་ཤུ་རྩ་གཅིག་སླེབས་དུས་ན་བར་ལམ་སང་ད་ག་ཁོང་ཚོའི་དཀའ་ངལ་དེ་ཚོ་ཡིན་ན་མངོན་གསལ་དོད་པོ་ཆགས་བྱས། འདི་ག་འདིར་རྒྱ་ནག་གི་བཟོ་ཚོང་ལས་ཁང་དེ་ཚོ་ལ་ཡང་བུ་ལོན་གཡར་ས་དེ་གཙོ་བོ་འདི་གཉིས་ཡོད་རེད། གཅིག་ཡིན་ན་རྒྱ་ནག་རྒྱལ་ནང་གི་ད་རྒྱ་མིའི་སྒོར་མོ། རེན་མིན་པི་ནང་གཡར་བཞག་འགྱོ་འདི་རེད། ཁ་ཅིག་ཡིན་ན་ཕྱི་རྒྱལ་ནས་ཨ་མི་རི་ཀའི་ཌོ་ལར་ནང་གཡར་བཞག་འགྱོ་འདི་ཡོད་རེད། ད་རྒྱ་ནག་ནང་ལོག་དེ་ཚོ་ད་ཁོང་ཚོས་ཟུར་ཟུར་གྱིས་འགྲོ་བསྡད་ཀྱི་ཡོད་ཀྱི་རེད་པ། ཡིན་ནའི་ལེ། ད་ཕྱི་རྒྱལ་གྱི་ཌོ་ལར་བྱས་བྱས་ཕྱི་རྒྱལ་གྱི་བུ་ལོན་ཁྲོམ་ར་ཁ་ནས་གཡར་འགྱོ་འདི་ག་འདི་ད་བུ་ལོན་སྤྲད་ཡག་གི་དུས་ཚོད་ལ་ཡར་ཏག་ཏག་སྤྲད་དགོས་ཀྱི་རེད་བུ་ལོན་སྐྱེད་ཀ་སྤྲད་ཡག་གི་དུས་ཚོད་ལ་ཏག་ཏག་སྤྲད་དགོས་ཀྱི་རེད་དེ་འདྲ་སོང་ཙང་མངོན་གསལ་དོད་པོ་དང་པོ་དེ་ག་རེ་བྱུང་ཟེར་ན་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་གི་ཕལ་ཆེར་ལོ་ཕྱེད་ཀ་སི་ཏོག་ཡིན་པ་འདྲ་དང་པོ་དེ་ཡིན་ན་ཨ་མདའ་ཧང་ཏ་ཟེར་མཁན་དེ་ཨ་མི་རི་ཀའི་ཌོ་ལར་ནང་གཡར་བཞག་པའི་བུ་ལོན་ཆེན་པོ་གཉིས་ཀྱི་ཁོ་ཚོས་སྐྱེད་ཀ་དུས་ཚོད་སྤྲད་ཐུབ་མ་སོང་ཨ། འདི་སྤྲད་མ་ཐུབ་པའི་གསར་འགྱུར་དེ་ལམ་སང་ད་ག་ད་ཅི་འདོད་པ་ཡིན་ན་སྦས་བྱས་བཞག་ཡག་ཡོད་མ་རེད་སྒང་ག་ལོག་ཧ་གོ་གི་རེད། གསར་འགྱུར་དེ་ཞེ་པོ་ཞིག་ཐོན་པའི་རྗེས་ད་ཁོང་ཚོའི་ཕ་གིའི་དངུལ་མེད་བྱས་བྱས་བུ་ལོན་སྤྲད་ཐུབ་ཀྱི་མེད་པ་ཧ་གོ་དུས་ཙམ་པ་ཨ་ནི་ཁྱོན་ཡོངས་ཁོ་རའི་ཁྲོམ་ར་ལ་ཡ་ཤུགས་རྐྱེན་ཐེབས་བྱས་ཙང་ད་ཧང་ཏ་ཟེར་མཁན་དེ་བཟོ་ཚོང་ལས་ཁང་དེ་གིས་རྒྱ་ནག་ནང་ལོག་ལ་ཡ་ཁང་པ་བཙོང་ཚར་བྱས་རྒྱབ་མ་ཚར་འགྱོ་ཁོ་རང་ཕལ་ཆེར་ས་ཡ་གཅིག་ཙམ་ཡོད་རེད་ཟེར་གྱི་འདུག། ད་དེ་ཚོ་སྒང་ག་ལོག་ཁང་པ་ཉོས་ཚར་འགྱོ་གི་མི་དེ་ག་སྒང་ག་ལོག་ང་ཚོ་ཁང་པ་རྒྱབ་ཚར་གྱི་རེད་མ་རེད་ང་ཚོ་ཁང་པ་དེ་རག་གི་རེད་མ་རེད་ད་དེ་ཚོ་དངངས་སྐྲག་ཞེ་པོ་ཡོང་གི་རེད་པ་འདི་སོང་ཙང་ཁོ་ཁྱོན་ཡོངས་ནས་ཁོ་ཚོའི་ཁང་ཚོང་ཁྲོམ་ར་སྐོར་ལ་ཡར་ཤུགས་རྐྱེན་ཞེ་པོ་ཐེབས་རེད་ཨ་འདི་དཔེར་ན་ཆ་བཞག་ན་ཨ་འདི Wall Street Journal ཟེར་གསར་ཤོག་འདི་ཨ་མི་རི་ཀའི་གསར་འགོད་ཁག་ཅིག་ཡིན་ན་ཁོ་ཚོ་པེ་ཅིན་བྱས་ཧོང་ཀོང་བྱས་རྒྱ་ནག་ནང་ལོག་དཔལ་འབྱོར་སྐོར་ལ་ཡར་རྒྱུན་དུ་འཁོར་ནས་གནས་ཚུལ་སྤེལ་བྱས་དོན་གཉེར་བྱེད་ཙང་ཁོ་ཚོའི་གསར་འགོད་འདི་ཚོས་བཤད་ཡག་བྱས་པ་ཡིན་ན། སྔོན་ལ་ཡར་ཧང་ཏ་གི་བུ་ལོན་སྤྲད་ཐུབ་མི་འདུག་ཟེར་ལབ་ཁོང་ཚོས་གསར་འགྱུར་ཞིག་སྤེལ་དེའི་རྗེས་ལ་ཡིན་ན། ད་རྒྱ་ནག་གི་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་ཆུང་ངུ་དེ་ཚོས་མི་མགོ་ཅི་གའི་རིམ་པས་བྱས་བྱས་ཨ་ནི་ཁོང་ཚོས་བུ་ལོན་དུས་ཐོག་ལ་སྤྲད་མ་ཐུབ་ཨེ་ཏེ་མང་མང་མང་མང་དཀྲུགས་འདུག་ཟེར། ད་ང་ཚོས་ཨ་མདོ་དེ་ཆུང་ཆུང་ཟ་ཁ་བྱས་མི་ཤེས་ཆུང་ཆུང་དེ་ག་པར་ཟེར་གྱི་ཡོད་རེད་ཟེར་ན། ཨ་མདོ་ཧང་ཏ་དང་པི་ཀུའི་ཡོན་སོགས་དེ་དག་ཆེ་ཐག་ཆོད་འདི་གཉིས་བསྡུར་བ་ཡིན་ན་ཆུང་ཆུང་ཟེར་གྱི་ཡོད་རེད་དེ་ལས་ཡིན་ནའི་ལེ། རྒྱ་ནག་ནང་ལོག་ཁང་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་ཆུང་ཆུང་གཞན་པ་དེ་ཚོས། དངོས་གནས་བྱས་ན་དོན་དངོས་ཐོག་ལ་ཡར་ད་ཁང་པ་སྟོང་ཕྲག་དང་ཁྲི་ཕྲག་མང་པོ་འདི་ཕར་ཚུར་ཚོང་རྒྱག་མཁན་གྱི་འདི་ཆེན་པོ་འདི་རེད། བྱས་བྱས་ཁོ་ཚོས་བུ་ལོན་སྤྲད་མ་ཐུབ་པའི་གསར་འགྱུར་དེ་ཚོ་ཁོ་ཚོས་རེ་རེ་བྱས་བྱས་གནས་ཚུལ་བྱུང་དང་གསར་འགྱུར་ཆགས་རོགས་ཆགས་ཆགས་ཡིན་ན་ཁོ་ཚོས་གསར་ཤོག་སྒང་བཏོན་པ་ཡིན། བཏོན་བྱས་གང་འཚམ་ཅིག་ལ་ཡར་ད་ཧ་ལམ་ཉི་མ་རྟག་པ་རེ་བཞིན་གང་ལྟར་བཟོ་ཚོང་ལས་ཁང་རེ་རེ་གིས་བུ་ལོན་སྤྲད་མ་ཐུབ་སྐྱེད་ཀ་སྤྲད་མ་ཐུབ་པའི་གནས་ཚུལ་ཐོན་གྱི་ཡོད་རེད་བཏོན་བྱས་ཡིན་ན་ཁོ་ཚོས་གྲངས་ཀ་བརྒྱབ་དུས། ལོ་གཅིག་ནང་ལ་ཡར་ལྔ་བཅུ་ཙམ་བྱུང་སོང་ཟེར། དེའི་རྗེས་ལ་ད་ཧ་ལམ་གསར་འགྱུར་བྲིས་ནས་ཆོ་ཡ་མི་འདུག་བྱས་ཙང་ཁོ་ཚོའི་རྩོམ་སྒྲིག་པ་ཆེ་བ་ཁོས་བྱས། ད་རྒྱ་ནག་གི་ཁང་པ་ཚོང་རྒྱག་མཁན་གྱི་བཟོ་ཚོང་ལས་ཁང་དེ་ཚོས་བུ་ལོན་དང་སྐྱེད་ཀ་དུས་ཐོག་ལ་སྤྲད་མ་ཐུབ་པའི་གནས་ཚུལ་འདུག་ན་ང་ཚོའི་གསར་འགྱུར་རེད་མི་འདུག་ད་གལ་སྲིད། བཟོ་ཚོང་ལས་ཁང་གཅིག་གིས་བུ་ལོན་དུས་ཐོག་ལ་ཡར་སྤྲད་ཐུབ་ཀྱི་འདུག་ན་ད་འདི་གསར་འགྱུར་བྱས་བྱས་བྲི་ཡག་རེད་ཤག་ཟེར་བྱས་དེ་ག་ཙམ་གྱིས་ལོ་གཅིག་ནང་ལོག་ལ་ཡང་ཉིས་སྟོང་ཉི་ཤུ་རྩ་གཅིག་ལ་ཡང་རྒྱ་ནག་གི་ཁང་པའི་ཁྲོམ་ར་དེ་ལ་ཡང་འགྱུར་ལྡོག་དེ་ག་ཙམ་ཕྱིན་ཡོད་རེད། ཧང་ཏཱ་ཟེར་མཁན་བཟོ་ཚོང་ལས་ཁང་ཆེན་པོ་དེའི་སྐོར་ལ་ཡང་ངོ་སྤྲོད་བྱེད་དགོས་བྱུང་ན། ཁོ་ཁང་ཚོང་བཟོ་ཚོང་ལས་ཁང་དེའི་སྦྱིན་བདག་ཟེར་ནའི་མི་འདུག་དང་པོ་བཙུགས་མཁན་ཅིག་ཡོད་རེད་པ། ཁོ་ཞུ་ཅཱ་དབྱིང་ཟེར་མཁན་ཅིག་ཡོད་རེད། ཁོའི་སྐོར་ལ་ཡང་ཏོག་ཙམ་ཞིག་ངོ་སྤྲོད་མ་ཞུས་ན་ཕལ་ཆེར། ཁག་པོ་བྱེད་ས་རེད་བསམ་བསམ་གྱི་འདུག་ག་རེ་ཟེར་ན། འདི་ཞུ་ཅཱ་དབྱིང་ཟེར་མཁན་དེ་ཁོ་རྒྱ་ནག་གི་གྲོང་གསེབ་ཅིག་ནས་ཡོང་མཁན་མི་ཅིག་རེད་བཞག། དེ་ནས་ངར་ལྕགས་བཟོ་གྲྭ་གཅིག་ལ་ཡང་ལས་ཀ་བྱས་བྱས་སྤྱིར་བཏང་གི་བཟོ་པའི་བཟོ་འདྲ་ཅིག་ཡོད་རྒྱུར་མགོ་བདེ་འགྱོག་མི་ཅིག་རེད་བཞག་ཨ་མཐའ་མ་དེ་དགུ་བཅུ་གོ་གྲངས་ལ་ཡང་ཁོས་ཁང་ཚོང་རྒྱག་འགོ་ཚུགས་ད་དེ་དུས་རྒྱ་ནག་ནང་ལོགས་ལ་ཡང་ཁང་ཚོང་ཁྲོམ་ར་གཞི་ནས་སྒོ་ཕྱེ་གི་ཡོད་རེད་པ་བྱས་བྱས་དགུ་བཅུ་གོ་དྲུག་ལོར་ལ་ཡང་ཁོས་ད་ལྟའི་ཨི་ན་ཧང་ཏཱ་ཉེ་སྡེའི་བཟོ་ཚོང་ལས་ཁང་དེ་ལས་ཀ་བྱས་ཏེ་འགོ་ཚུགས་བཞག་ད་དང་པོ་ནས་ཁོ་པའི་ཚོང་བདག་དེ་ཚོ་ལ་ཡང་བློ་ཁོག་ཆེན་པོ་ཟེར་ནའི་མི་འདུག་ཧམ་སེམས་ཆེན་པོ་ཟེར་ནའི་མི་འདུག་ཤེད་ཤུགས་ཆེན་པོ་ཡོད་ས་རེད་འོ་ད་མིང་ཁོ་རང་ཧང་ཏཱ་ཟེར་བཞག་པ་ག་རེ་ཟེར་ན་བོད་སྐད་ནང་ཐད་སྒྱུར་བརྒྱབ་པ་ཡིན་ན་དུས་ནམ་ཡང་ཆེན་པོ་ཟེར་ཡག་རེད་བཞག། གོ་དགོས་ཀྱི་ཡོད་རེད། བློ་ཁོག་བྱས་བྱས་བུ་ལོན་གཡར་ཡག་དེ་ཚོ་རྒྱ་སྐྱེད་དེ་ཚོ་ཞེ་པོ་བཏང་བྱས། ཉིས་སྟོང་བཅོ་བརྒྱད་བཅུ་དགུ་ཙམ་ལ་སླེབས་དུས་དང་བར་དུ་ཁོར་མི་སྒེར་གྱི་རྒྱུ་དངུལ་ཅིག་ཡོད་རེད་པ་ད་ག་རང་ཨ་མི་རི་ཀའི་སྒོར་མོ་དུང་ཕྱུར་སུམ་བརྒྱ་ལྷག་ཙམ་ཅིག་ཡོད་རེད་ཅེས་ཟེར་གྱི་ཡོད་རེད། བྱས་བྱས་ད་ག་རང་ལོ་གཅིག་གཉིས་ཅིག་གི་རྗེས་ལ་ཡིན་ན་ད་དེ་རིང་ཁ་སང་ཏི་བེད་དུ་བུ་ལོན་སྤྲད་མ་ཐུབ་པ་ལྷག་བྱས་བསྡད་བསྡད་ཡོད་རེད། ནམ་རྒྱུན་གྱི་འཚོ་བ་སྐྱེལ་སྟངས་དང་དེ་ཚོ་དཔེ། ཞེ་པོ་ཅིག་རྒྱས་སྤྲོས་དང་དེ་འདྲའི་བྱེད་ཀྱི་ཡོད་མཁན་ཅིག་རེད་བཞག་བྱས་བྱས་ཡིན་ན་ཁོ་རྒྱུ་རྩིས་ཀའི་སྐབས་ད་བར་ལྟ་ཁོའི་གཡས་གཡོན་ལ་ཡང་ལས་ཀ་བྱེད་མཁན་གྱི་དྲུང་ཡིག་དང་དེ་སྒང་ཁ་བུ་མོ་སྙིང་རྗེ་མོ་དེ་རྐྱང་ཅིག་ཡོད་རེད་ཟེར་བྱས་ཙང་ཁོར་རྒྱུས་ཡོད་མཁན་མི་དེ་ཚོས་ངེས་མ་ཁོ་ལ་ཡང་ཞབས་སྦྱོར་འགྲོ་རྗེས་ཤེས་ཟེར་བ་སྔ་མ་ལི་བི་ཡ་གི་མགོ་འཁྲིད་ཀ་དྲ་ཕི་ཟེར་མཁན་ཅིག་ཡོད་རེད་པ་ཁོའི་གཡས་གཡོན་གྱི་ཁོའི་སྐུ་སྲུང་དང་དེ་སྒང་ཁ་ལོ་བུ་མོ་སྙིང་རྗེ་མོ་དེ་རྐྱང་ཅིག་ཡོད་རེད་བྱས་ཙང་ཁོ་ཀ་དྲ་ཕི་ནང་བཞིན་རེད་ཟེར་བྱས་བྱས་བཤད་བཞག་ཨ་དེ་ནས་ད་བར་ལ་ཡང། ཁོ་སྒེར་ལ་ཡང་ཟློས་གར་འཁྲབ་པ་ཡོད་མཁན་བུ་མོ་ནི་དེ་ཟློས་གར་འཁྲབ་འཁྲབ་པའི་སྐབས་དེ་ཡིན་ན་ཁོས་ཕར་ད་དངུལ་དམར་མོ་བརྒྱ་ལོར་མང་པོ་བྱས་བྱས་གཡུགས་བྱས། ཨ་ས་ཁ་ལ་མར་ཟགས་དུས་བུ་མོ་དེ་སྒང་ཁ་ལ་ཧབ་ཐོབ་བརྒྱབ་བྱས་སྒྲུག་རུ་བཅུག་དེ་འདྲའི་གསུམ་དེ་ད་ག་ཚོད་རེད་བརྒྱབ་བཅུག་ངའི་ལས་ཀའི་ཟེར་གྱི་ཡོད་རེད་ད་ཁོ་དེ་ནས་ཡིན་ན་མི་དེ་གཤིས་ཀ་ག་འདྲ་ཡོད་མེད་དང། ཁོས་ཚོང་འདི་བཟོ་ཚོང་ལས་ཁང་འདི་ཁོས་གཉེར་པའི་སྐབས་དེ། ཉེན་ཁ་ག་གི་ཚིག་གཅིག་དང་བུ་ལོན་ག་གི་ཚིག་གཡར་ཡག་ལ་ཡང་ད་ག་འདྲ་སྤྱིར་བཏང་མི་གཅིག་གིས་བུ་ལོན་གཡར་དུས་གཟབ་གཟབ་བྱེད་ཀྱི་རེད་པ་ཨོ་ད་དེ་ངས་གཟབ་གཟབ་མ་བྱས་ན་ད་མི་མང་ཀུན་མིའི་རྒྱུ་དངོས་དང་དེ་འདྲ་སོ་སོའི་ལག་པར་ཉར་བསྡད་ཡོད་རེད་ཉེན་ཁ་ཡོད་རེད་བསམ་གྱི་རེད་པ་ཁོ་དེ་འདྲ་བྱེད་མཁན་ཅིག་ཡིན་ས་མ་རེད་ད་ག་འདྲ་རྡོག་རྡོག་རེ་ཞུས་པ་ཡིན་ན་ད་ཁོ་ལ་ཡང་དེ་རིང་ཁ་སང་རྒྱ་ནག་གཞུང་གིས་དངོས་གནས་ལྟ་ཚུལ་ག་འདྲ་ཅིག་ཡོད་མེད་དེ་ད་རྒྱ་ནག་གཞུང་གིས་ད་གསལ་པོ་ཅིག་ད་ཅིག་ལབ་ཡོད་མ་རེད་ཡིན་ནའི་ལས་ད་མཐོང་སར་ཅིག་ག་རེ་མཐོང་ཐུབ་ཟེར་ན་དེ་རིང་ཁ་སང་རྒྱ་ནག་ནང་ལོགས་ལ་ཡང་དྲ་ལམ་ཐོག་ལ་རྒྱ་ནག་གི་མི་རིགས་རིང་ལུགས་ཀྱི་སྐད་ཆ་བྱས་མི་ཁྱིའི་བཟོ་འདྲ་ཅིག

མཐོང་ཚུལ་ཡག་པོ་མེད་པ་དང་ཁོ་ཉེན་ཁ་ཅིག་ལ་བསྡད་ཡོད་པ་དེ་སྤྱིར་བཏང་བྱས་པས་ན་མཚོན་ཐུབ་ཀྱི་ཡོད་འདི་འདྲའི་མེད་པ་ཡིན་ན་ཁོ་དྲ་ལམ་ཐོག་ལ་ཡང་ཁོས་སི་མ་ནང་གི་རྡོ་རིང་ཡན་ཚད་བཤད་པའི་ཐད་ཀྱི་དེ་བསྡད་ཐུབ་མ་རེད་པ། འདི་ག་འདི་ཡིན་ན་སི་མ་ནང་གི་བཤད་ཚུལ་ཅིག་ཡོད་རེད་དེ་ཡིན་ན་དེར་ག་རྒྱ་ནག་ནང་ཞེ་པོ་ཁྱབ་བསྡད་བཞག་དེ་ནས་ག་རེ་ཁོ་ཞུ་ཅཱ་དབྱིང་གི་གནས་སྟངས་དང་ཁྲོམ་ར་དེ་ཚོ་མང་པོ་ཅིག་མཐོང་ཐུབ་ཀྱི་འདུག་བྱས་བཤད་སྟངས་དང་ང་ཚོ་བོད་སྐད་བསྒྱུར་དུས་སུ་འབའ་ཚ་གཅིག་གིས་སོག་པའི་བཟོ་འདྲ་འདུག་ད་ལེ་སི་མ་ནང་གིས་ཡིན་ན་ཞུ་ཅཱ་དབྱིང་གི་གནད་དེ་ལ་ག་རེ་བྱེད་དགོས་ག་རེ་ཟེར་ན་རྒྱ་ནག་གི་གཞུང་གིས། ཁོ་རྐུབ་ལ་རྟ་ལྕག་ཡང་བཏང་དགོས་ཀྱི་རེད། ཡིན་ན་ཁོའི་རྐུབ་དེ་གཙང་མ་བཟོས་བྱས་ཡིན་ན་འཕྱིད་དགོས་ཀྱི་ཡོད་རེད། ཨ་ནི་ག་རེ་ཟེར་དགོས་རེད་ཟེར་ན། རྟ་ལྕག་བཏང་ཡ་དེ་ཡིན་ན་ཞུ་ཅ་ཡིན་གི་ད། གང་ལྟར་ལས་ཀ་འདི་འདྲས་བྱས་བུ་ལོན་འདི་ག་བཟོས། འདི་འདྲས་བྱས་བའི་རྐྱེན་གྱིས་ཡིན་ན་ད་དེ་རིང་ཁ་སང་རྒྱ་ནག་གི་ཁང་པའི་ཁྲོམ་ར་ཁོ་རང་ལ་ཡང་དཀའ་ངལ་དེ་ག་ཅིག་བཟོས་བཞག་ཡོད་རེད་བ། ཁོའི་རྐུབ་ལ་རྟ་ལྕག་བཏང་བྱས་ཉེས་པ་བཏང་དགོས་ཀྱི་ཡོད་རེད། ད་ཡིན་ན་ལས།

ད་ཁོའི། བཟོ་ཚོང་ལས་ཁང་གིས་ཁོ་ཚོའི་རིན་ཐང་དེ་ཡིན་ན་དུང་ཕྱུར་ལྔ་བརྒྱ་ཟེར་གྱི་ཡོད་རེད་པ། ད་ཁོ་བུ་ལོན་སྟོང་ཕྲག་གསུམ་འདུག་ཟེར། ད་བུ་ལོན་དེ་ཡིན་ན་ཁོའི་རིན་ཐང་ལས་ཡིན་ན་ལྡབ་ཁ་ཤས་ཅིག་ཆེ་བ་ཡོད་རེད་པ། དེ་འདྲ་སོང་ཙང། རྒྱུན་ལྡན་གྱི་ཁྲོམ་རའི་དཔལ་འབྱོར་བྱེད་པ་ཡིན་ན་ཁོའི་སུམ་སྟེ་གང་ལྟར་རྐུབ་སྟེགས་གང་ལྟར་སྒོ་ཤ་ག་བ་རྒྱག་དགོས་ནས་རྒྱབ་བྱས་ཆགས་ཚར་ཡོད་རེད་དེ་ལས་གང་ལྟར་ཁོ་ཆེ་དྲགས་རུ་ཕྱིན་རྗེས་རྒྱ་ནག་གཞུང་གིས་སྒོ་བརྒྱབ་རྒྱབ་མ་བཅུག་བྱས་དེ་འདྲ་བྱས་རྗེས་ལས་བྱེད་བསྡད་བསྡད་ཡོད་རེད།

ཁོའི་སྦྱིན་བདག་དེ་ཨ་ནི་ཞུ་ཅ་ཡིན་གསུངས་དོན་ཡིན་གསུངས་མ་རེད་རྒྱུན་དུ་ཁོ་ནི་མི་བརྟན་པོ་བྱས་འགྲོ་མཁན་དང་ཁོ་ཚོའི་ཚོང་དུ་འཛེག་མ་དང་ཚོང་ཆེན་པོ་བྱས་བུ་ལོན་ཆེན་པོ་གཡར་ཡག་དེ་ཚོ་ད་རྒྱ་ནག་ནང་ལོགས་ལ་ཡ་བཟོ་ཚོང་ལས་ཁང་འདིའི་རིགས་དེ་བུ་ལོན་ཆེན་པོ་ཞེ་པོ་ཅིག་མ་གཡར་ན་གང་ལྟར་ཚོང་རྒྱ་ཆེན་པོ་འདི་སྐོར་རྒྱག་ཐུབ་ཡག་མ་རེད་འདི་འདྲ་བྱེད་ཀྱི་ཡོད་ན་ལས་ཁོ་ཞེ་པོ་ཅིག་ཁ་ཡ་མེད་བྱས་རྒྱས་སྤྲོས་བྱས་འདི་འདྲ་བྱེད་མཁན་མེད་པ་འདྲ་ཞེ་དྲག་གི་བརྟན་པོ་བྱས་བྱས་བསྡད་ཀྱི་ཡོད་རེད་ཟེར་དེ་འདྲ་སོང་ཙང་འདས་པའི་ལོ་གཉིས་ནང་ལོགས་ལ་ཡ་བཟོ་ཚོང་ལས་ཁང་མང་ཆེ་ཁང་ཚོང་གཉེར་མཁན་དེ་ཚོ་ལ་ཡ་དཀའ་ངལ་འཕྲད་པའི་སྐབས་དེ་ཡིན་ན་ལས་ཨ་ནི་པི་གུ་ཡན་ཟེར་མཁན་དེ་ལ་ཡ་མུ་མཐུད་བྱས་ཁོང་ཚོའི་ཚོང་ཡག་པོ་བྱུང་རྗེས་དཔེར་ན་ཆ་བཞག་ན་ཟླ་ཉིན་རང་ཆ་བཞག་པ་ཡིན་ན་ད་ད་ཟླ་ཉིན་རྒྱ་ནག་ནང་ལོགས་ཕྱི་ལོགས་འགྲོ་མ་བཅུག་བྱས་དཀའ་ངལ་ཞེ་པོ་འཕྲད་པ་རེད་ཟླ་ཉིན་བེ་ཏི་ཨན་པི་གུ་ཡན་ལ་ཡ་ཁེ་བཟང་ཕལ་ཆེར་དུང་ཕྱུར་ལྔ་བཅུ་ཙམ་ཞིག་བྱུང་ཤག་ཅེས་ཟེར་གྱི་འདུག་དེ་འདྲ་སོང་ཙང་ད་མི་ཚང་མ་ལོག་གས་རྒྱ་ནག་གི་ཁང་ཚོང་ལ་དཀའ་ངལ་མང་པོ་ཞེ་པོ་འཕྲད་པ་ཡིན་ན་ལས་པི་གུ་ཡན Country Gardens ཟེར་མཁན་དེ་སྣང་དག་ཡོད་མ་རེད་དེ་ཧྲ་ཏག་ཏག་རེད་བསམ་བསམ་ཅིག་དེ་འདྲའི་གི་སློབ་བཤད་བྱས་རྗེས་བཞག་སའི་བཟོ་ཚོང་ལས་ཁང་ཅིག་རེད།

སྔོན་མ་དཔེར་ན་ཆ་བཞག་པ་ན་རྒྱ་ནག་ནང་ལོགས་ཀྱི་ཁང་པ་ཉོ་ས་དེ་འདྲ་ཅིག་ལ་ཡང་ང་རང་རང་འགྲོ་མྱོང་ངས་མཐོང་མྱོང། དངོས་གནས་ཕ་གི་འགྲོ་ཙམ་པ་དང་ང་ཚོ་ཏོག་ཙམ་ཨ་མི་རི་ཀའི་ནང་ལོགས་ལ་ཡང་ཁང་པ་དེར་ཉོས་སོ་སོ་བྱེད་མྱོང་ཡོད་ཙང། མཐོང་དུས་ཙམ་པ་དང་ཧང་སང་ཡག་འདུག་ཨང་ཁོའི་འགྲོ་སྟངས་དེ་ག་རེ་འདུག་ཟེར་ན། དཔེར་ན་ཆ་བཞག་པ་ན། ད་རྒྱ་ནག་ནང་ལོགས་ལ་ཡང་ཁང་པ་དེ་ཚོ་མང་ཆེ། རྒྱ་ནག་གི་ས་ཁང་གི་ཁྲོམ་ར་ཁོ་རང་གསར་པ་སོང་ཙང་ཁང་པ་མང་ཆེ་གསར་པ་ཉོ་དགོས་ཀྱི་ཡོད་རེད་པ། ཁང་པ་གསར་པ་ཉོས་ད་ཁེ་བཟང་ཞེ་པོ་རག་གི་ཡོད་ཙང་མི་སྒང་ཁ་ཧབ་ཐོབ་རྒྱབ་བྱས་ཁང་པ་ཉོ་གར་འགྲོ་གི་ཡོད་རེད། ཁང་པ་ཉོ་ས་དེ་ཚོའི་ནང་ལོགས་ལ་ཡ། ད་ཁང་པ་རྒྱག་མཁན་ཡང་ད་པི་གུ་ཡན་དང་ཧང་ཏ་དང་དེ་ཚོའི་སོབ་འདི་བཟོ་ཚོང་ལས་ཁང་ཆེན་པོ་དེ་ཚོ་ཡོད་ར། ཁོ་ཚོས་ཕ་གིའི་ཅོག་ཙེ་ཆེན་པོ་གཅིག་སྒང་ལ་ཡ། ཁང་པ་འདི་ཐོག་ས་བལ་དུ་སུམ་ཅུ་བཞི་བཅུ་ཆེན་རྒྱུ་འདི་བཅུ་ཉི་ཤུ་ཟིན་ཏེ་རྒྱབ་ཡག་གི་ཁོའི་ཕའི་འཆར་གཞི་འདི་རྡོག་རྡོག་ཆུང་ཆུང་འདི་བཟོས་བཞག་བཟོ་བཏང་སྟེ། ཧང་ཁོ་ཚོ་ཕ་གིར་མཛུབ་གུ་བཙུགས་རྗེས་ཁང་པ་འདི་ངས་ཉོ་གི་ཡིན་ཕ་གི་ཉོ་གི་ཡིན་ཁང་མིག་གསུམ་ཅན་ཉོ་གི་ཡིན་བཞི་ཅན་ཉོ་གི་ཡིན་ཟེར་ད་གང་ལྟར་བའི་ཁང་པ་ཁོ་རང་གིས་ཕ་གི་ས་སྟོང་པ་རེད་པ་ཁུང་དོང་ལྷེབ་ཅིག་བྲུས་ཡོད་མ་རེད་ཆུ་བུར་ཆུང་ཆུང་ཅིག་བྲུས་རྒྱུ་རེད། ཁྱོད་ནི་འཆར་གཞི་བྱས་རྗེས་གང་ལྟར་ལོ་གསུམ་བཞིའི་རྗེས་རྒྱག་གི་ཡིན་ཞེས་དེ་འདྲའི་གི་ཁས་ལེན་བྱས་རྗེས་ཨ་ནེ་མི་སྒང་ག་ལ་འཆར་གཞི་ཁོ་རང་བསྟན་བྱས་ཉོ་གི་འདུག་ཨང་ད་དེ་དུས་ཧང་སང་ཡ་མར་ཨ་མི་རི་ཀའི་ནང་ལོགས་ལ་ཁང་པ་གསར་པ་འདི་འདྲ་བྱས་མ་རྒྱབ་གོང་ནས་ཉོ་ཡག་གི་གོམས་གཤིས་ཡོད་རེད་ད་ཡིན་ནའི་ཧང་སང་ཡ་དེ་ག་རེ་འདུག་ཟེར་ན་ཁང་པ་ཅིག་ཉོ་གི་ཡིན་ཞེས་བྱས་སོ་སོས་ལབ། གཏན་འཁེལ་གན་རྒྱ་སྒང་ལ་ཡང་ས་ཡིག་བརྒྱབ་པའི་སྐབས་དེ་ཁང་པ་འདི་རྩ་བ་ཉིད་ནས་རྒྱབ་ཚར་རྒྱུ་རེད་ཁང་པ་འདི་འཆར་གཞི་ཅིག་རེད་ས་འདི་སྟོང་པ་རེད་གང་ཡང་ཡོད་མ་རེད། དེ་འདྲའི་ཅིག་སྐབས་ཁོ་རང་ནས་ཁང་པ་དེ་ལ་དཔེར་ན་ཆ་བཞག་ན་རྒྱ་མིའི་སྒོར་མོ་ས་ཡ་གཉིས་དག་པོ་ཡོད་པ་ཡིན་ན། ས་ཡ་གཉིས་ད་སོ་སོར་ཡོད་ན་སོ་སོས་ཤར་རྒྱག་སྤྲད་དགོས་རེད་སོ་སོར་མེད་པ་ཡིན་ན་ལས་དངུལ་ཁང་ནས་སྒོར་མོ་ས་ཡ་གཉིས་དེ་གཡར་བྱས། ཕར་ཁང་པ་རྒྱག་མཁན་ཟིན་ཡང་བཟོ་ཚོང་ལས་ཁང་དེ་ལ་ཡང་དངུལ་དེ་ད་ལྟ་སྤྲད་དགོས་ཀྱི་འདུག་དེ་འདྲས་སོང་ཙང་ད་ག་འདྲ་ཁང་པ་དེ་གའི་དེའི་ལག་པར་ཅང་མེད་དུས་ཁོ་རང་ནས། མི་སྒེར་གྱི་ཁང་པ་ཉོ་མཁན་ཚོས་དངུལ་ཁང་ལ་ཡང་ཟླ་བ་མི་རེ་ངོ་རེར་ཁང་པའི་བུ་ལོན་དང། སྐྱེད་ཀ་དང་དེ་སྒང་ག་ལོག་སོ་སོ་ཁང་པ་ཡོད་པ་ནང་བཞིན་ཅིག་ཅར་སྤྲད་བྱས་བསྡད་དགོས་ཀྱི་ཡོད་རེད་ད་སྔ་མོ་ཡིན་ན་དེ་འདྲའི་བྱེད་ནས་ལས་ཅིག་སྟངས་བྱས་ནས་འགྲིག་འགྲོ་དགོས་འགྲིག་འགྲོ་བའི་རྒྱུ་མཚན་དེ་ཡང་ངས་ད་གིན་ཤོད་དེ་རེད། ཁང་པའི་གོང་དེ་ག་ཆེར་ཆེར་ཆེར་ཆེར་འགྲོ་ཙམ་པ། ད་ཁང་པ་ཉོ་མཁན་དེ་ཚོའི་ངོས་ནས་བཤད་པ་ཡིན་ན། ད་མགོ་དེ་བུ་ལོན་དང་སྐྱེད་ཀ་སྡོམ་ན་དེ་ག་དེ་ཁང་པ་ཅང་མ་རག་གོང་ནས་སྤྲད་དགོས་སྐྱེས་པ་ར་སྤྲད་དགོས་སྐྱེས་ནས་ལས་ཁང་པ་མཐའ་མ་དེ་སོ་སོའི་ལག་པར་རག་པའི་སྐབས་དེ་ལོ་ལྟར་གྱི་ཁང་པ་དེ་གོང་ཚད་དེ་ཡར་ཞུ་འཕར་འགྲོ་གི་ཡོད་ཙང། ཨང་ལོ་གསུམ་གྱི་རྗེས་ལ་ཡང་ད་ཁང་པ་དེ་དངོས་གནས་ལག་པར་རག་དུས་ཙམ་པ་ཁང་པའི་གོང་དང་པོ་ཉོ་དུས་ལས་ཞེ་ཅིག་ཆེ་ཡོད་དང་སྤྱིར་བཏང་ཁང་པ་ཉོ་མཁན་ངོས་ནས། སྐྱེད་ཀ་མཐོ་པོ་ཞེ་ཅིག་སྤྲད་དགོས་ཁྱེད་ར་ལྟ་ལས་དེ་ག་ལ་ཡང་སྣང་བ་མེད་པའི་བཟོ་བྱེད་བྱས་ད་སྒང་ག་ལོག་གིས་ཧབ་ཐོབ་རྒྱབ་བྱས་ཉོས་བྱས་བསྡད་ཀྱི་ཡོད་རེད་ད་ཡིན་ན་ལས་ཁང་པའི་གོང་མ་འཕར་བ་དང་ཨང་ཐ་ན་ཁང་པའི་གོང་མར་ཆག་པ་ཡིན་ན།

ཕལ་ཆེར་བརྒྱ་ཆ་གསུམ་བཞི་ལྔ་ཙམ་ཡིན་འགྲོ་ཧ་ཐོག་ན་འདི་འདྲ་ཅིག་དངུལ་ཅིག་ཕ་གིར་བཞག་འདིའི་དངུལ་དེ་ཡིན་ན་བཟོ་ཚོང་ལས་ཁང་དེས་ཕར་འཁྱེར་ཕྱིན་བྱས་ཁོས་བེད་སྤྱོད་བཏང་ཡག་ཡོད་མ་རེད་དེ་ཡིན་ན་སྐྱིད་ཀྱི་ཨིནི་དངུལ་ཁང་ཡིན་ནས་ག་བ་ཡིན་ན་ཅིག་ནང་བཞག་ཁོ་ལ་སྐྱེད་ཀ་ཚེ་ཚོབས་སུ་ནས་རྗེས་ལ་ཡང་ཁང་པ་དེ་རག་པའི་སྐབས་དེ་སྐྱེད་ཀ་དེ་ག་སོ་སོར་རག་གི་རེད་ཨ་མཐའ་མ་མཐའ་མ་དེ་ཁང་པ་དེ་དངོས་གནས་རྒྱབ་རྒྱབ་བྱས་ཡིན་ན་ལྡེ་མིག་ཡིན་ཏེ་ཨི་ནི་བཟོ་ཚོང་ལས་ཁང་དེས་ཁྱེད་རང་ལ་ཡང་ལྡེ་མིག་སྤྲད་བྱས་ཁང་པའི་ནང་འཛུལ་བའི་ཉིན་ཁ་དེ། ཨན་ཁྱེད་རང་གི་བུ་ལོན་འདི་ག་ད་ག་ཚད། ཁང་པའི་གོང་ག་ཚད་རིན་པ་ག་ཚད་སྤྲད་ཡག་གི་ཁས་ལེན་བྱས་ཡོད་ནས་ད་དངུལ་ཁང་ནས་གཡར་གྱི་ཡོད་ནས་ག་རེ་བྱེད་ཀྱི་ཡོད་ནས་བྱས་བྱས་ཡིན་ཁོ་ཚོར་སྤྲད་བྱས་གང་ལྟར་ཁང་པའི་རིན་གོང་དེ་ཁོ་ཚོའི་ལག་པའི་ནང་བླུགས་པའི་ཉིན་ཁ་དེ་ཁང་པ་དེ་སོ་སོར་ལྡེ་མིག་དེ་རག་བྱས་ཡིན་ན་ཁང་པ་བེད་སྤྱོད་བཏང་ཡོད་པའི་ཉིན་མ་དེ་གཅིག་པ་གཅིག་རྐྱང་ཆགས་དགོས་རེད་པ་ད་རྒྱ་ནག་ནང་ལོག་ལ་ཡང་དངུལ་སྤྲད་བའི་རྗེས་ལ་ཡིན་ན་ལོ་གསུམ་བཞི།

ཁང་པ་ད་དུང་རག་གི་མེད་པ་མ་ཟད་ད་ཕལ་ཆེར་རག་ཡག་རེ་བ་མེད་པ་ཆགས་མཁན་དེ་ག་མང་པོ་ཡོག་རེད་ཨ་འདི་ག་འདི་རྒྱ་ནག་གི་ཁྲིམས་ཡིན་གཅིག་ཨ་མི་རི་ཀའི་ནང་ད་ཁྱོན་འགྲིག་གི་མི་འདུག་ཁེ་ན་ཏྲ་ལ་ནི་དེ་ག་རང་བྱས་ད་ངས་ཡུ་རོབ་ནང་དུ་ད་ཤེས་ཀྱི་མེད་གཅིག་ག་རེ་ཟེར་ན་ཨ་མི་རི་ཀ་ད་འདྲ་བ་ཡིན་པ་ཡིན་ན། ཁང་པའི་བུ་ལོན་གཡར་གར་འགྲོ་ཙམ་པ། ངས་དཔེར་ན་བཞག་ན་ཁང་པ་གཅིག་ལ་ཡང་ད་ཨ་མི་རི་ཀའི་ཌོ་ལར་འབུམ་ལྔ་སྤྲད་བྱས་ཁང་པ་ཉོ་རྒྱུ་ཞིག་གཏན་འཁེལ་བྱས་བརྒྱ་ཆ་ཉི་ཤུ་སོ་སོས་ད་དངུལ་སྨར་པོ་བཏོན་ཨ་འདི་མ་ཡིན་པ་འདི་ག་སྒང་ག་ལོག་ད་དངུལ་ཁང་ནས་གཡར་བྱས་བུ་ལོན་སྤྲད་དགོས་རེད་པ། དེ་སྤྲད་པའི་རྗེས་ལ་ཡང་གལ་སྲིད་ཁང་པ་དེའི་གོང་མར་ཆུང་རུ་ཕྱིན་ཡང་ན་སོ་སོས་བུ་ལོན་སྤྲད་མ་ཐུབ་སྟངས་དེ་དཀའ་ངལ་འཕྲད་པ་ཡིན་ན་མཐའ་མ་དེ་དངུལ་ཁང་གིས་ཁང་པ་དེ་ཕར་འཕྲོག་གི་རེད། གལ་སྲིད་ད་ཁང་པ་དེ་བརྒྱ་ཆ་བརྒྱད་ཅུ་ཐམ་པའི་བདག་པོ་དེ་ཡིན་ན་དངུལ་ཁང་སོང་དུས་ཁང་པ་ཕར་འཕྲོག་གི་རེད། ཁང་པའི་གོང་ཞེ་པོ་ཆག་ཙམ་པ་ཁང་པའི་བདག་པོ་ཁག་ཅིག་གིས་སོ་སོས་སྤྲད་པའི་བརྒྱ་ཆ་དེ་གཡུག་བཞག་བྱས་ཡིན་ན་ཁང་པ་དེ་ཕར་རྩིས་སྤྲད་བྱས་འདུག་ཨང་རྩིས་སྤྲད་པའི་ཉིན་ཁ་ནས་ཚ་ཚར་ད་ཁོ་འགྲིག་འགྲོ་གི་རེད། རྒྱ་ནག་ལ་དེ་རེད་མི་འདུག་རྒྱ་ནག་ལ་ཡང་ཁང་པའི་བུ་ལོན་གཡར་བཞག་ཀྱོག་འདི་ག་དེ་ཁྱོད་རང་ནས་ཕར་རྩིས་སྤྲད་ས་ཡོད་མ་རེད་བྱས།

གང་ལྟར་དངུལ་ཁང་གིས་ཁང་པ་འདིའི་སྐོར་གཅིག་པོ་མིན་པ་བྱས་ཁྱེད་རང་གི་རྒྱུ་དངོས་ཚང་མ་ལོག་ཙང་ནས་བུ་ལོན་སུབ་ཡ་བྱེད་དུ་འདིའི་ཞུ་སྒོ་ཡོང་ཡག་འདུག་ང་འདི་ཡོད་འདུག་བསམ་པ་ད་ཁང་པ་ཉོ་མཁན་སྔོན་བྱས་ན་ཁག་པོ་ཞེ་པོ་ཅིག་རེད་ཁང་པ་ཉོ་ཡག་སོ་སོས་ཚོད་དཔག་བྱས་བྱས་བུ་ལོན་གཡར་རྒྱུ་འདི་གལ་སྲིད་བུ་ལོན་འདི་ཡག་པོ་བྱས་སྤྲད་མ་ཐུབ་ཡིན་ནི་རེད་ཨ་ནི་ཁང་པའི་གོང་མར་ཆག་པ་ཡིན་ནི་རེད་ཨ་སྡུག་ཤོས་ལ་ཡག་ད་རེ་གལ་སྲིད་ཡིན་ན་བཟོ་ཚོང་ལས་ཁང་དེ་ཚོ་ཁང་པ་ཁོ་རང་རྩ་བ་ཉིད་ནས་མ་རྒྱབ་ཡིན་ན་བུ་ལོན་དེ་འདི་ཐར་ཡག་ཁོ་རང་ཡོད་མ་རེད། དངུལ་ཁང་གི་ཁང་གཏའ་བུ་ལོན་འདི་ཁྱི་ཞུ་ས་བྱས་བྱས་ད་ཁྱེད་རང་གི་མོ་ཊ་ཕོག་དགོས་ཡོད་ནི་རེད་ཁྱེད་རང་རྐང་འཁོར་ཕོག་དགོས་ཡོད་ནི་རེད་ཁང་པ་གཞན་པ་ཕོག་དགོས་ཡོད་ནི་རེད་ཁྱེད་རང་གླ་ནས་བཅག་དགོས་ཡོད་ནི་རེད་བཅག་བཅག་ཁང་གཏའ་བུ་ལོན་ཁྱོད་སུབ་ཡ་མི་འདུག་ང་དེ་མེད་དུ་སོང་བ་ད་ཁང་གཏའ་བུ་ལོན་ནས་ཐར་ཡ་མེད་པ་ཆགས་བྱས། རྒྱ་ནག་གི་ཁང་ཚོང་ལ་ཡང་དཀའ་ངལ་ཆེན་པོ་འཕྲད་པ་དེ་ད་བཟོ་ཚོང་ལས་ཁང་པི་ཀུའེ་ཡོན་དང་ཧང་ཏ་ཟུབ་ནི་རེད་དཀའ་ངལ་འཕྲད་བྱས་ད་ཁོ་རྐུབ་རྡེབ་ཡ་དུ་གཅིག་པོ་མ་ཡིན་པ་ད་དེ་ལས་སྡུག་ག་འདི་ག་རེ་ཟེར་ན་རྒྱ་ནག་ནང་ལོགས་ལ་ཡོད་པའི་ཁང་པ་ཁོ་ཚོ་དེ་ཉོ་རྒྱུ་བྱས་ཁས་ལེན་བྱས་བྱས་བཞག་པའི་མི་མང་ས་ཡ་མང་པོ་ལ་ཡ་ཁང་གཏའ་བུ་ལོན་སུབ་བྱས་ད་དེ་ཚོའི་ཁང་གཏའ་དེ་མཐོང་ཡ་མེད་པ་ཆགས་བྱས་བསྡད་བསྡད་ཡོད་རེད། བྱས་བྱས་ད་ད་རིང་ང་ཚོའི་དཔྱད་གཞི་ལས་རིམ་ནང་གནས་ཚུལ་ངོ་སྤྲོད་ཞུ་ཡ་ད་ག་བྱེད་ཀྱི་ཡིན་ང་ཚོའི་ལས་རིམ་རྗེས་མ་གསན་རྒྱུ་མ་ཉོན་ན་ག་ནང་ང་ཚོ་ཡོད་རེད་ཅེས་ཟེར།